དེ་གི་དད་པ་ཟེར་གི་འདུག་རྒྱུ་དེ་ང་ཆ་བོ་ཁེར་རོ་ཡོད་ནི་གཞན་པ་ཐམས་ཅད་ད་མེད་ནི་གི་མི་ཟིག་མ་རེད་འཛམ་གླིང་གི་ས་ཆ་ལུང་བ་གང་དང་གང་ཡིན་ན་ཆོས་ལུགས་མང་ང་ཡོད་ནི་རེད་དད་པ་སྣ་ཚོགས་ཡོད་ནི་རེད་ར། དེ་ཟིག་གི་དད་པ་ཟེར་གི་འདུག་རྒྱུ་དེ་ཆི་ཟིག་རེད་ཟེར་ན་སོ་སོ་གང་ལ་དད་པ་བྱེད་སའི་ཡུལ་དེ། ཟི་གི་ཟི་གི་གསལ་བོ་ཟིག་ངོས་ཟིན་རྒྱུ་དེ་ཧོ་མི་གི་གལ་ཆེན་པོ་ཟིག་རེད།

རྒྱལ་པོ་ཟིག་གི་སྲས་རེད་རྒྱལ་སྲིད་དུ་ལོངས་སྤྱོད་དུ་མངའ་ཐང་ད་ཐམས་ཅད་པོ་འཛོམས་ས་གི་འདི་མི་གི་མྱི་ཟིག་རེད་དེ་ནས་རྒྱལ་སྲས་ཡ་ར་རིམ་གྱིས་ལག་ཆགས་ནི་ལོངས་སྤྱོད་ཕུན་སུམ་ཚོགས་པ་གཞན་པ་ཐམས་ཅད་གི་ལོངས་སྤྱོད་ཡི་མི་ཐུབ་ནས་འདི་མི་གི་འཇིག་རྟེན་གི་ཕུན་ཚོགས་མང་ང་གི་གི་ནང་ནས་ཡ་ར་ཁོང་རིམ་གྱིས་ལག་ཆགས་ནི་རེད་དེ་ནས་ཁོང་ལྷན་སྐྱེས་ཀྱི་ཤེས་རབ་མེ་ལྟར་འབར། དངོས་གནས་དྲང་གནས་གི་ལྷན་སྐྱེས་གི་ཡོན་ཏན་གཞན་དང་མི་མཚུངས་པ་དེ་མི་ཟིག་ཡིན་པ་དུ་བཤད་མི་དགོས་པ་རེད་ར། དེ་ནས་ཡ་ར་རིམ་པས་ཁོང་ལག་ཆགས་ནས་ད་ཁོང་ཕོ་བྲང་གི་ནང་ནས་དེ་འདྲའི་གི་ད་ཕུན་སུམ་ཚོགས་པའི་མཐུན་རྐྱེན་གྱི་ནང་ནས་འཇིག་རྟེན་གྱི་ཐོག་དཀའ་ངལ་ཟེར་རྒྱུ་བཟོ་ནོ་ད་འཇིག་རྟེན་གྱི་ཐོག་དཀའ་སྡུག་ཟེར་རྒྱུ་བཟོ་ནོ་ཕལ་ཆེར་ད་དངོས་སུ་དགུང་ལོ་ཆུང་ཆུང་ཡིན་དུས་གཟིགས་མ་མྱོང་བ་ལྟ་བུ་རེད། དེ་ནས་ཡ་ར་རིམ་པས་ལག་ཆགས་ནས་ཕོ་བྲང་གི་ཕྱི་རོལ་ལ་བུད་སོང་ནས་ཕོ་བྲང་གི་ཕྱི་རོལ་གྱི་འཇིག་རྟེན་ན་ཞིག་བལྟས་ནི་རེད། ཕྱི་རོལ་གྱི་འཇིག་རྟེན་ལ་ཞིག་བལྟས་དུས་ལམ་ནང་ནས་ནད་པ་ཉམ་ཐག་ཤིན་ཏུ་སྐྱོ་བོ་ལུས་ཟུངས་ཟད། ད་སྨན་དེ་སྒོ་ནས་ཕལ་ཆེར་སྨན་གྱི་སྟེང་ནས་བཅོས་ཐབས་མེད་ནི་ནད་པ་ཉམ་ཐག་དེ་མི་རིག་ནི་རེད། ད་གི་འདི་ཆི་ཟིག་ཡིན་ནི་རེད་ཟེར་དུས་འདི་ནད་པ་ཟེར་གི་འདུག་རྒྱུ་བོ་རེད་ཟེར་ད་གི་བསམ་བློ་དུ་བཏང་དུས་ནད་གི་རིགས་སྣ་ཚོགས་དུ་འདི་རིགས་གདོང་ནས་ཡོང་དགོས་འདུག་ཡང་ན་འདིའི་ནད་དུ་འདི་ཐམས་ཅད་ཀྱི་ཐོག་ག་བྱུང་ནས་ཁོང་དང་ཁོང་ལྟ་བུ་ལོངས་སྤྱོད་ལྡན་མཁན་གྱི་ཐོག་ག་མི་འབྱུང་རྒྱུ་ཟིག་ཨེ་རེད་ཟེར་ནས་བསམ་བློ་བཏང་དུས་འདི་ཆོས་ནི་མ་རེད་ཟེར། ཟག་བཅས་ཀྱི་ཉེ་བར་ལེན་པའི་ཕུང་བོ་སྡུག་བདེན་གྱི་ཕུང་བོ་འདི་ཡོད་ཚར་ཕྱིན། ནད་ཟེར་རྒྱུ་ད། མི་འདོད་པའི་རྐྱེན་འདི་ཐམས་ཅད་ཀྱི་ཐོག་འབྱུང་སྲིད་པ་རེད། དེ་རིང་བདེ་ཐང་ཡིན་ན་སང་ཉིན་འདི་ལྟ་བུའི་ནད་ངན་པའང་འབྱུང་སྲིད་པ་རེད། དེའི་ཆོས་ཉིད་དུ་ཁོང་གི་འདི་རིགས་མཐོང་ནི་རེད། དེ་ནས་ཧ་ར་སོང་དུས་ན། ད་ཡང་དུར་ཁྲོད་གི་ནང་སོང་ནས་སེམས་ཅན་མྱི་ལུས་བརྩམས་ནས་ད་བྱ་སྦྱིན་ལ་སོགས་པའི་སྒོ་ནས་དུར་ཁྲོད་གི་ནང་མྱི་ཤི་བའི་གནས་ཚུལ་མཐོང་ནི་རེད་ཁོང་གིས་དེ་གི་ཁོང་གི་བསམ་བློ་བཟོ་བཏང་དུས་ད་ཁོང་ད་ལྟ་དགུང་ལོ་ཆུང་བ་ལང་ཚོ་གི་སྟོབས་དར་བ། ད་རྒས་ནས་ཤི་ཟེར་གྱི་འདུག་ཀྱོ་ད་རུང་ཐག་རིང་ཐག་རིང་ན་ཡོད་ནི་ཟིག་རེད་ད། འདི་དང་འདི་ལྟ་བུ་ཡི་ཤིན་ཏུ་གཅེས་པའི་ལུས་ཕུང་འདི་ནམ་ཉི་མ་ཟིག་གཙབ་ཞྭ་འཁོར་ལོ་ཡི་བྱ་སྦྱིན་གྱི་ནི་འདྲ་གང་ལྟར། འདི་འདྲིའི་གི་ད་འཆི་བ་ཟེར་གི་འདུག་ཀྱོ་དེ་མྱི་ཐམས་ཅད་པོ་གཟུར་ས་མི་འགྱུར་གྱི་མྱི་ཡོད་ཚད་པོ་འགྲོ་དགོས་ས་གི་ལམ།

ནམ་ཉི་མ་ཟིག་ནད་འདི་མི་འཇིགས་སུ་རུང་བ་ཟིག་ཟིན། དེ་ནས་དེའི་རྐྱེན་གྱི་འཆི་དགོས་ནི་ཉིན་དཀར་ད་ལྟའི་ལོངས་སྤྱོད་འདི་དག་ཐམས་ཅད་ཀྱི་གང་གིས་མི་ཕན་གི་དུ་ཐུགས་ག་དགོངས་ནི་རེད། དུ་ཐུགས་ག་དགོངས་ནི་དེ་ནས་རིམ་གྱིས་བསམ་བློ་བཏང་དུས་ད་མྱི་ཚེ་འདི་གམ་འཕྲལ་གྱི་ལོངས་སྤྱོད་དམ་འཕྲལ་གྱི་ཕུན་ཚོགས་ཙམ་གྱིས་བདེ་སྐྱིད་ཀྱི་གནད་དོན་འདི་རྩ་བ་ཉིད་ནས་ཐག་ཆོད་ཀྱི་མེད་པའི་གནས་ཚུལ་དུ་ཁོང་གི་མཁྱེན་རྟོགས་གསལ་བོར་བྱུང། དེ་ལ་ཡང་དང་ཡང་དུ་ཐུགས་བསམ་བཞེས་ནི་ད་ནི་ད་ཁོང་གི་སེམས་ཐག་ཆེན་པོ་ཟིག་བཅད་ནི་རེད། སེམས་ཐག་ཆི་ཟིག་བཅད་ནི་རེད་ཟེར་ན། ད་ཁོང་རྒྱལ་པོའི་རྒྱལ་སྲིད་འདི་ནས་འདུག་རྒྱུ་མིན་ཟེར་ནི་རེད། རྒྱལ་པོའི་རྒྱལ་སྲིད་འདི་ནས་འཇིག་རྟེན་གྱི་ལོངས་སྤྱོད་ཀྱི་ཕུན་ཚོགས་ཙམ་ལ་གཡེངས་ནས་འདི་རེ་བསྡད་ན། ནམ་ཞིག་འཆི་བ་འཆི་བའི་ཉི་མ་འགྱོད་པ་དེ་མོ་སྒོམ་རྒྱུ་ཟིག་ཡོང་གི། དེ་ལྟས་ན་ད་ལྟ་ལང་ཚོ་དར་ནི་དང་ཁམས་དབང་པོ་སྐྱེ་མཆེད་ཐམས་ཅད་པོ་ནར་སོན་པའི་གནས་སྐབས་འདི་ལ། ད་གཏན་གྱི་བདེ་སྐྱིད་འཚོལ་བའི་ལམ་དུ་ཁོང་ཞུགས་རྒྱུ་ཡིན་ཟེར་ནི་རེད། དེ་ཡི་བྱས་རུང་ཡིན་ན་ཡང་ད་ཁོང་རྒྱལ་པོའི་སྲས་རེད་དེ་ཡིན་ན་རབ་ཏུ་བྱུང་བ་འགྲོ་རྒྱུ་དེ་རྒྱལ་ཁབ་ཀྱིས་ཁས་ལེན་ནི་མ་རེད་རྒྱལ་པོའི་ཡབ་ཀྱིས་ཁས་ལེན་ནི་མ་ད་ཐམས་ཅད་ཀྱི་རྒྱ་ཞིག་ཡ་ར་ལག་ཆགས་ན་ད་རྒྱལ་པོའི་རྒྱལ་ཁབ་དེ་བཟུང་ན་རྒྱལ་ཁབ་བརྟན་པོ་ང་དང་ལོངས་སྤྱོད་དར་རྒྱུ་དེ་རེད་ཡབ་ཅང་འགྲོ་དེ་ནས་ཁོང་རིགས་ནུབ་མོ་མཚན་ཟིག་ག་ངས་སུས་ཀྱང་མི་གོ་ར་ཡིན་མཚན་ན་ད་རི་ཁྲོད་སོང་ན་ད་ནགས་ཁྲོད་དབེན་པའི་ནང་ད་རི་ཁྲོད་ནི་སོང་ནི་རེད།

དེ་ཡིན་ནི་ལོ་དྲུག་དཀའ་བ་སྤྱད་ནི་ད་ཆི་འདྲ་མ་སོང་ལགས་ཤིག་དུས་དུས་ཕྱི་ནང་ན་ཁོང་རིགས་ཀྱི་སྣང་བརྙན་ཤར་གི་ནོ། ཁོང་རིགས་ཧ་ལས་གི་འདུག་ཅེས་སྡོང་དུམ་ཟིག་འདྲ་འདྲ་ཟེར། ཡིན་ནི་འདི་མོ་གི་དཀའ་བ་ཆེན་པོ་སྤྱད་ནི་རེད། ཡིན་ན་ཡང་དེ་ལྟ་བུའི་དཀའ་བ་སྤྱད་ན་ཡང་ཁོང་གི་དོན་དུ་གཉེར་བའི་ཞི་བའི་འབྲས་བུ། ཐར་པ་ཟིག་དམིགས་རྒྱུ་དེ་ཁོང་གི་གང་ལྟར་མ་ཐོབ་པ་རེད་ད་རུང། ད་ནི་རིམ་གྱིས་བསམ་བློ་ཟིག་བཏང་དུས་ད་ལུས་ལ་གདུང་བ་བྱས་ན་ལུས་ལ་དཀའ་ལས་བརྒྱབ་ན་གི་གནས་སྐབས་ཙམ་མ་ཉོན་མོངས་མངོན་གྱུར་བ་གི་མགོ་གནོན་གི་ཡོད་པ་ད་མྱོང་གིས་གྲུབ་པ་རེད་ར་མུ་སྟེགས་གཞུང་ལུགས་དང་ཐམས་ཅད་པོ་གནས་ལུགས་མེད་པ་མ་རེད། ཕྱི་རོལ་པའི་པཎྜི་ཏ་དེ་དག་གི་གསུང་སྟངས་ཡང་རྩ་བ་ཉིད་ནས་གནས་ལུགས་མེད་པ་ཡིན་ནི་མ་རེད། འོན་ཀྱང་ལུས་ལ་དཀའ་ཐུབ་འདི་རིགས་ནི་ཇི་ཙམ་སྤྱད་ནས་སེམས་ཀྱི་ཉོན་མོངས་ཆུང་རུ་སོང་ན་ཡང་ཡང་ནམ་ཞིག་ལུས་ཕྱིར་སོས་ནས་ཡོང་དུས་ཡང་ཉོན་མོངས་དེ་དག་སླར་སྐྱེ་བའི་རྒྱུ་རྐྱེན་དུ་གྲུབ་བསྡད་ཡོད་པ། དེ་རིགས་སོང་དུས་སེམས་ཀྱི་སྟེང་གི། གཏན་གྱི་བདེ་བ་ཟེར་རྒྱུ་དེ་ལུས་ཨ་སྡུག་འདི་གི་ཐོབ་རྒྱུ་ཟིག་མ་རེད་བསམ་རྒྱུ་དེ་ཡང་ཁོང་གི་རྙེད་པའི་ངེས་རྟོགས་ཤིག་རེད་ར། དེ་ནས་རིམ་པས་རིམ་པས་ཡང་བསྐྱར་བསམ་བློ་བཏང་ཁྱེར་འོང་དུས། སྡུག་བསྔལ་ཟེར་གི་འདུག་སྟེ་ཐམས་ཅད་པོའི་རྩ་བ་དེ་སེམས་མ་ཞི་བ་སེམས་རབ་ཏུ་འཁྲུགས་ནས་སེམས་ཀྱི་སྟེང་གི་ཤེས་པ་ཉོན་མོངས་འདོད་ཆགས་ཞེ་སྡང་སེམས་ཀྱི་འགྱུར་ལྡོག་འབྱུང་བཅུག་གི་སེམས་ཀྱི་སྟེང་གི་འདུ་ཤེས་འདི་དག་སྡུག་བསྔལ་ཐམས་ཅད་ཀྱི་རྩ་བ་ཡིན་པ་ད་ཁོང་རང་གིས་མཁྱེན་རྟོགས་བྱུང། དེའི་ཐམས་ཅད་ཀྱི་རྩ་བ་འདུ་ཤེས་འདི་དག་ཕྱི་རོལ་ལ་རབ་ཏུ་རྒོད་པའི་འཕྲོ་བའི་སེམས་འདི་དག་གི་རྩ་བ་ཆི་ཟིག་ག་ཐུག་སོང་གི་སྟབས་བརྒྱུད་དུ། འདི་དག་ཐམས་ཅད་དངོས་པོའི་གནས་ལུགས་མ་མཐོང་བའི་རྨོངས་པ་ཞིག་ག་ཐུག་བསྡད་ཡོད་གི་བསམ་ན་ད་དེའི་ངོས་འཛིན་གྱི་ཐོག་ནས

མངོན་པར་རྫོགས་པ་སངས་རྒྱས་ནི་རེད་ད་སངས་རྒྱས་ས་བོ་ད་ལྟ་རྒྱ་གར་རྡོ་རྗེ་གདན་ཟེར་ན་ངེད་ཅག་གིས་ད་འདི་ན་འགྲོ་མྱོང་ནི་ཡོད་ནི་རེད་ཡང་ན་འགྲོ་མ་མྱོང་ནི་གམ་མཆོད་རྟེན་ཤིན་ཏུ་ཆེན་པོ་བཟོས་ས་རྡོ་རྗེ་གདན་གྱི་མཆོད་རྟེན་ཟེར་གི་འདུག་རྒྱུ་སོ་དེའི་དྲུང་ན་བྱང་ཆུབ་ཀྱི་ཤིང་ཟེར་གི་འདུག་རྒྱུ་སོ་དེའི་ས་ནི་མངོན་པར་རྫོགས་པ་སངས་རྒྱས་ནི་རེད་མངོན་པར་རྫོགས་པ་སངས་རྒྱས་ཡི་རྫི་གཟིག་གི་གསེར་ཁྲི་ལྷུན་པོ་བཟི་རག་སོང་ནི་གདའ། སྦྱིན་བདག་མ་རག་སོང་ནས་དོན་དག་མ་རེད་སྡོང་རྒན་ཞིག་གི་རྩ་ནས་སེམས་ཀྱི་དེ་ཉིད་རྩེ་གཅིག་ཏུ་གཟིགས་ནས་དངོས་གནས་དྲང་གནས་ཀྱི་འཛམ་གླིང་གི་སྐྱེ་བོ་གཞན་གྱིས་མ་རྙེད་པའི་ནང་གི་རྟོགས་པ་ཁྱད་པར་ཅན་རྙེད་ནས། དེ་ནས་མངོན་པར་རྫོགས་པ་སངས་རྒྱས་ཡོད་ནི་རེད། དེ་ནས་མངོན་པར་རྫོགས་པ་སངས་རྒྱས་ནས་ད་དགུང་ལོ་བརྒྱད་ཅུ་ནང་བར་དུ། ད་ལོ་བཞི་བཅུ་ནང་སྲིད་ཁོམ་ཡོང་ནི་རེད་ར་ལོ་བཞི་བཅུ་ནང་སྲིད་གི་ཁྱེད་ཀྱི་ད་ལྟའི་གི་སྐྱེ་བོ་ཕལ་བའི་མི་ལོ་ལྟར་དུ་བརྩིས་ན་དགུང་ལོ་བཞི་བཅུ་ནང་སྲིད་གི་ཐུན་མོང་སྣང་ཚོད་ད་ཁོང་འཛམ་གླིང་འདི་ན་བཞུགས་ནི་རེད། དེའི་ལོ་ངོ་བཞི་བཅུ་ནང་འུ་རང་སངས་རྒྱས་ཀྱིས་ཆོས་གསུངས་ནི་རེད། དེའི་ཆོས་གསུངས་རྗེས་ཆོས་ཟིག་འདུག་རྒྱུ་དང་ཆི་ཟིག་གསུངས་ནི་རེད་ཟེར་ན། སངས་རྒྱས་ཁོང་གིས་ཡང་ཐེངས་དང་པོ་ང་ཡང་ཁྱེད་ཆོ་ནང་བཞིན་གྱི།